ཨ་མི་རི་ཀའི་རྒྱལ་ས་ཝ་ཤིན་ཏོན་ནས་ཨ་རིའི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད། ཐའེ་ཝན་གྱི་སྲིད་འཛིན་འོས་འདེམས་བྱས་པར་ཟླ་བ་གཉིས་ལྷག་ཙམ་ལས་ལྷག་མེད་པའི་དུས་དེར། སྲིད་འཛིན་འོས་མི་བཞིས་མ་འོངས་ཐའེ་ཝན་ཡུལ་དེའི་མདུན་ལམ་ག་འདྲ་ཞིག་གི་ཐོག་བསྐྱོད་དགོས་མིན་ཐད་ལ་འགྲན་རྩོད་ཆེན་པོ་ཞིག་བྱེད་བཞིན་ཡོད་པ་རེད། བྱས་ཙང་ད་རིང་ང་ཚོའི་དཔྱད་ཞིབ་ལས་རིམ་འདིའི་ནང་ཐའེ་ཝན་གྱི་སྲིད་འཛིན་འོས་མི་བཞི་འདིའི་སྐོར་ལ་ཡང་གླེང་སློང་ཁ་ཅིག་ཞུ་གི་ཡིན། ད་དུས་སང་གི་ཟླ་བ་དང་པོའི་ཚེས་པ་བཅུ་གསུམ། དུས་སང་ཟེར་ཁ་བྱས་མེད་བཞིན་ཟླ་བ་གཉིས་ལྷག་ཙམ་ཞིག་ལྷག་མི་འདུག་ག་ཐའེ་ཝན་ལ་ཡང་སྲིད་འཛིན་གྱི་འོས་འདེམས་བྱེད་རྒྱུ་རེད། ཐའེ་ཝན་གྱི་སྲིད་འཛིན་འོས་འདེམས་དེ་ཡིན་ན་ག་དུས་ཡིན་ནའི་ད་ཐའེ་ཝན་དམངས་གཙོར་བསྒྱུར་རྗེས་སྲིད་འཛིན་འོས་འདེམས་ཐེངས་ཁ་ཤས་བྱས་ཚར་བ་རེད། ང་ཚོ་བོད་པ་ཚོས་དོ་སྣང་ཆེན་པོ་ཞེ་པོ་ཅིག་ཡོང་གི་འདུག་ཡོང་དགོས་ཡག་རྒྱུ་མཚན་དང་པོ་དེ་ད་ཐའེ་ཝན་དང་རྒྱ་ནག་བར་དུ་ལ་ལས་དམིགས་བསལ་གྱི་འབྲེལ་བ་ཅིག་ཡོད་རེད་ཨ་འདི་ག་ནས་གཞན་པ་ཅིག་ནས་བཤད་པ་ཡིན་ན། ད་ཐའེ་ཝན་ནང་ལོགས་ཡོངས་ཁྱབ་འདི་ག་འདི་ཡིན་ན་རྒྱ་མི་རེད་བ། རྒྱ་མི་ཚོ་ཡིན་ན་དམངས་གཙོ་བྱས་བྱས་དམངས་གཙོ་འདི་ཚགས་ཚུད་ལོས་ག་འདྲས་ཡོང་གི་ཡོད་མེད་ད་འདི་ཡིན་ན་ང་ཚོའི་ངོས་ནས་བཤད་ན་དོ་སྣང་བྱེད་དགོས་ཡག་ཅིག་རེད་ཤག་གལ་སྲིད་རྒྱ་ནག་ལ་ཡང་རྗེས་མ་ཨ་ཅིག་དམངས་གཙོ་ལམ་ལུགས་ཤིག་ཡོང་ཡག་རེ་བ་ཅིག་ཡོད་པ་ཡིན་ན་རྒྱ་མི་རིགས་ཀྱི་རིག་གཞུང་རྨང་གཞི་འདི་འདི་ནང་ལོགས་ལ་ཡ་དམངས་གཙོ་ཡག་པོ་ཞིག་ཡོང་ཡག་གི་རེ་བ་ཞིག་འདུག་མི་འདུག་ད་ཡ་ཚོད་ལྟ་ལྟ་ས་བཟོ་ཅིག་རེད་བ་དེ་འདྲ་སོང་ཙང་ང་ཚོས་དོ་སྣང་ཆེན་པོ་ཞེ་དྲག་བྱེད་དགོས་རེད་རྒྱལ་སྤྱིའི་ཐོག་ལ་ཆ་བཞག་པ་ཡིན་ནའི་ལས་ཐའེ་ཝན་གྱི་འོས་འདེམས་དེ་ལ་ཡང་དོ་སྣང་ཆེན་པོ་ཞེ་དྲག་ཡོང་གི་རེད་ས་ཁྲའི་སྒང་བལྟས་ན་ཐའེ་ཝན་ཞེས་ཆུང་ཆུང་ཞེ་པོ་ཅིག་ལས་ཡོད་མ་རེད་དེ་ལས་ཡིན་ནའི་དམག་དོན་ཡིན་ནའི་རེད་རྒྱལ་སྤྱིའི་འབྲེལ་བའི་ཐོག་ལ་ཡིན་ནའི་རེད་ད་ད་རིང་ཁ་སང་ཡིན་ན་དཔལ་འབྱོར་ཐོག་ལ་ཆ་བཞག་པ་ཡིན་ནའི་ལས་འཛམ་བུ་གླིང་ནང་ལོགས་ལ་གལ་ཆེ་ཤོས་ཤིག་གི་ས་ཁུལ་ཆགས་བསྡད་ཡོད་རེད་རྒྱ་ནག་དང་ནུབ་ཕྱོགས་ཀྱི་འབྲེལ་བ་དང་ཚང་མའི་ནང་ལོགས་ལ་ད་ཐའེ་ཝན་དེ་ཡིན་ན་འགག་རྩ་ཆགས་ཡོད་པ་སོང་ཙང། དམིགས་བསལ་ད་རེས་ཐའེ་ཝན་གྱི་སྲིད་འཛིན་འོས་འདེམས་དེ་ལ་རྒྱལ་སྤྱི་ཁོ་རང་དོ་སྣང་ཆེན་པོ་ཞིག་བྱེད་བཞིན་པའི་སྒང་རེད་ཤག་དེ་འདྲ་སོང་ཙང་ངས་དེ་བསམ་བྱུང། ད་རིང་ང་ཚོའི་ལས་རིམ་འདི་ནང་ལོགས་ལ་ཡང་ཐའེ་ཝན་གྱི་སྲིད་འཛིན་འོས་འདེམས་འདི་ནང་ལོགས་འོས་མི་གཙོ་བོ་བཞི་ཡོད་རེད། ཁོང་ཚོ་རོབ་ཙམ་ཅིག་ངོ་སྤྲོད་ཞུས། ཨ་དེ་ནས། མ་འོངས་པའི་ཟླ་བ་གཉིས་ནང་ལོགས་རིམ་པ་བཞིན་དུ་ཐའེ་ཝན་གྱི་སྲིད་འཛིན་འོས་འདེམས་འདི་ནང་ལོགས་ཡང་འབྱུང་བཞིན་པའི་གནས་ཚུལ་དང་ལྷག་པར་དུ་ད་རྒྱལ་སྤྱིའི་ཐོག་ལ་ཡིན་ནའི་རེད་ཐའེ་ཝན་ནང་ལོགས་དོ་བ་ལ་ཡང་སྲིད་དོན་ཉམས་ཞིབ་པ་དང་དེ་ཚོས་ཐའེ་ཝན་གྱི་སྲིད་འཛིན་འོས་འདེམས་འདིའི་སྐོར་ལ་ཡང་ཉམས་ཞིབ་ཀྱིས་དབྱེ་ཞིབ་བྱས་པའི་རྩོམ་ཡག་པོ་འདྲ་མཐོང་པ་ཡིན་ན་ངས་ག་ལེ་ག་ལེ་མཐའ་མ་ལོགས་ལ་ཡང་ངོ་སྤྲོད་ཞུ་ཡག་ཐབས་ཤེས་བྱེད་ཀྱི་ཡིན་ད་རིང་འདི་ལས་སྔོན་འགྲོ་ལྟ་བུ་ཅིག་ཡིན་ད། ཐའེ་ཝན་དེ་དམངས་གཙོ་བྱས་བྱས་ཡིན་ན་སྲིད་འཛིན་གྱི་འོས་འདེམས་བྱས་པ་ནས་ད་ལྟ་བར་དུ་ཐུག་བལྟས་པ་ཡིན་ན། གཙོ་བོ་དེ་ཡིན་ན་གོ་མིན་ཏང་སྲིད་དོན་ཚོགས་པ་དང་དམངས་གཙོ་ཡར་ཐོན་སྲིད་དོན་ཚོགས་པ་ད་འདི་གཉིས་གཉིས་འོག་ལ་ཡང་སྲིད་དོན་ཚོགས་པ་གཞན་མང་པོ་བྱུང་ཡོད་རེད་ཅིག་འབད་བརྩོན་བྱེད་མཁན་མང་པོ་བྱུང་པ་དེ་ལས་ད་ལྟ་བར་དུ་རྒྱལ་ཁ་ཐོབ་མཁན་དེ་གཉིས་མི་བཞིན་བྱུང་ཡོད་མ་རེད་འདིའི་སྒང་ལ་ཡང་གཞན་པ་ཅིག་ག་རེ་འདུག་ཟེར་ན་ད་ལྟ་བར་དུ་ཡིན་ན་སྤྱིར་བཏང་བྱས་པ་ནས་སྲིད་དོན་ཚོགས་པ་གཅིག་ལ་ཡང་སྲིད་འཛིན་གྱི་འོས་འདེམས་དེ་ཐོབ་པའི་རྗེས་ལོ་བཞི་བྱས་པ་ཅིག་ཐེངས་མ་གཉིས་བྱས་ཐེངས་མ་གཉིས་བྱས་པའི་རྗེས་ལ་ཡང་བསྐྱར་ཡིན་ན་སྲིད་འཛིན་འོས་བསྡུའི་ནང་ཞུགས་ཆོག་གི་ཡོད་མ་རེད་ད་ལྟའི་སྲིད་འཛིན་ཚའེ་ཡིན་ཝུན་སྲིད་འཛིན་ལས་དུས་གཉིས་གནང་ཚར་བ་རེད་དེ་འདྲ་སོང་ཙང་དུས་སང་ལོའི་འོས་འདེམས་གསར་པ་དེའི་ནང་ཁོ་རང་ཞུགས་ཆོག་གི་ཡོད་མ་རེད་བྱས་ཙང་དམངས་གཙོ་ཡར་ཐོན་སྲིད་དོན་ཚོགས་པས་ད་རེས་ཀྱི་འོས་འདེམས་དེའི་ནང་ཞུགས་མཁན་གྱི་ཁོང་ཚོའི་འོས་མི། ལའེ་ཆིང་ཏེ་ཟེར་མཁན་དེ་ཁོ་རང་ཡིན་ན་ད་ལྟ་སྲིད་འཛིན་གཞོན་པ་རེད་དེ་ཡིན་ན་འོས་མི་ལ་ཡང་གདམ་ག་བྱས་བཞག་ཡོད་རེད། ཨ་ད་ག་ནང་བཞིན་ད་གོ་མིན་ཏང་གལ་ཆེན་པོ་ཞེ་པོ་ཞིག་ད་ལྟ་བར། དབང་ཆ་རྩིས་སྤྲད་རེས་བྱེད་ཡག་གི་སྲིད་དོན་ཚོགས་པ་གཙོ་ཆེ་དེ་ཡོད་རེད་པ་གོ་མིན་ཏང་གི་ད་ལོའི་འོས་མི་དེ་ཧོའུ་ཡུའུ་ཡི་ཟེར་འོས་མི་ཁོང་ལ་ཡར་བདམས་ཚར་བ་རེད། ཨ་དེ་ནས་ཁཱི་ཝུན་ཀྲིས་ནི། ཁཱི་ཝུན་ཀྲིས་ནི་ད་ལྟའི་ཐའེ་པེའི་སྤྱི་ཁྱབ་རེད། སྲིད་དོན་ཚོགས་པ་ཁོ་རང་གིས་གསར་པ་བཙུགས་བྱས་ཁོ་ཚོས་མིན་ཀྲུང་ཏང་ཐད་སྒྱུར་བྱས་པ་ཡིན་ན་མི་མང་གི་སྲིད་དོན་ཚོགས་པ་ཟེར་ཡག་ཅིག་རེད། ད་ལྟའི་འོས་བསྡུ་འདི་ནང་ལ་ཡང་ཁོ་རང་ལ་རྒྱབ་སྐྱོར་བྱེད་མཁན་ངེས་ཅན་ཅིག་ཡོད་རེད། ཁོ་རང་ཡིན་ན་སྲིད་དོན་ཚོགས་པ་འདིའི་འོས་མིའི་ཐོག་ནས་ལངས་ཀྱི་ཡོད་རེད། འདི་སྒང་དེ་ཐའེ་ཝན་གྱི་ཚོང་པ་ཆེན་པོ་ཧྥུ་ཧྲི་ཁང་ཟེར་མཁན་དེ་རྒྱ་ནག་ལ་ཡར་བཟོ་གྲྭ་བཟོས་བྱས་ཡིན་ང་ཚོའི་ཐོག་ལ་གྱི་ཁ་པར་དེ་ཚོ་སྒང་ག་ཧྥུ་ཧྲི་ཁང་ཟེར་མཁན་དེས་བཟོས་པ་རེད་ཁོ་ཚོ་དབྱིན་ཇིའི་ནང་ཧྥོག་སི་ཁང་ཟེར་འདུག་འདིའི་འདི་སྔོན་གྱི་བདག་པོ་དེ་ཀོ་ཐའེ་མིང་ཟེར་མཁན་རེད་ཁོ་རང་ཡིན་ན་མ་རྩ་ད་གོ་མིན་ཏང་ནང་ལོགས་ལ་ཡར་རྒྱུན་རིང་པོ་ཞུགས་བྱས་དེ་སྔོན་འདིར་དེ་ལས་ད་གོ་མིན་ཏང་གི་སྲིད་དོན་ཚོགས་པའི་ནང་ལོགས་ལ་ཡར་ཁོ་རང་འདི་སྔོན་གྱི་སྲིད་འཛིན་འོས་འདེམས་སྐབས་ལ་འབད་བརྩོན་བྱས་ན་ཡང་འོས་མིའི་ཁོངས་ལ་ལང་མ་ཐུབ་བྱས་ད་ལོ་ཡང་ལང་མ་ཐུབ་འདི་འདྲ་སོང་ཙང་ཀོ་ཐའེ་མིང་གི་སྲིད་དོན་ཚོགས་པ་འདི་ག་གེ་མེད་པ་བྱས་སྲིད་འཛིན་འོས་འདེམས་ནང་ལོགས་ཞུགས་ཀྱི་ཡོད་རེད། ཁོ་ཚོ་བཞི་པོ་འདི་ག་འདིའི་འོག་ལ་མི་གཞན་པ་ཡོད་པ་འདྲ་འདི་ལས་དོན་དངོས་ཐོག་ལ་མི་མང་བསམ་ཚུལ་བསྡུ་ལེན་བྱས་པ་དང་མི་མང་བཅས་ཀྱིས་ཚོད་དཔག་བྱས་ན་ད་འགྲན་རྩོད་རེ་བྱས་བྱས་ནུས་པ་ཐོན་མཁན་སྲིད་འཛིན་ཆགས་ཡག་གི་རེ་བ་ཡོད་པ་ཚོ་འདི་ཁོ་ཚོ་བཞི་འདི་ག་འདི་ལ་ངོས་འཛིན་བྱེད་ཀྱི་འདུག་ད་སྤྱིར་བཏང་མི་མང་ནང་ལོགས་ལ་ཡ། བསམ་ཚུལ་བསྡུ་ལེན་བྱས་པའི་སྐབས་དེ་ད་ལྟའི་ཁོ་ཚོའི་གནས་སྟངས་ཅིག་ཡོད་རེད་པ། ད་མ་རྩ་ཅིག་ཉི་མ་རེ་རེ་བྱས་བྱས་མཚམས་མཚམས་འདིར་ཡང་རྒྱབ་སྐྱོར་བྱེད་མཁན་མང་ཙམ་བྱས་མཚམས་མཚམས་འདིར་རྒྱབ་སྐྱོར་བྱེད་མཁན་ཉུང་ཙམ་བྱས་ཡར་མར་འཕར་ཆག་དེ་ཞེ་དྲག་འགྲོ་གི་འདུག་ད་ལས་སྤྱིར་བཏང་ཆ་ནས་བཤད་པ་ཡིན་ན་དམངས་གཙོ་ཡར་ཐོན་སྲིད་དོན་ཚོགས་པའི་སྲིད་འཛིན་གྱི་འོས་མི་ལའེ་ཆིང་ཏེ་ཟེར་མཁན་དེར་ཁོ་རང་ལ་ཡང་ཡིན་ན་རྒྱབ་སྐྱོར་བྱེད་མཁན་མང་ཤོས་ཡོད་པའི་བཟོ་འདྲ་འདུག་ཁོ་རང་ལ་ཡང་བརྒྱ་ཆ་སུམ་ཅུ་སོ་གྲངས་ནང་ལོགས་ལ་རྒྱབ་སྐྱོར་བྱེད་མཁན་བསྡད་འདུག་ད་དངོས་གནས་བྱས་ན་ད་ལྟའི་གཞུང་འཛིན་གྱི་སྲིད་དོན་ཚོགས་པ་སོང་ཙང་ད་དེ་ལས་ཐོག་གོ་ཡར་འབྱོར་དེ་ལས་སྲིད་འཛིན་གྱི་འོས་མི་གཞན་པ་དང་ཐུག་པའི་ནི་ཁོ་རང་ཞེ་དྲག་མང་གི་ཡོད་རེད། ད་གོ་མིན་ཏང། སྲིད་དོན་ཚོགས་པའི་སྲིད་འཛིན་འོས་མི་ཧོའུ་ཡོའུ་ཡི་ཟེར་མཁན་དེ་ལ་ད་ལྟ་ཡིན་ན་བརྒྱ་ཆ་བཅོ་ལྔ་བཅུ་དྲུག་བཅུ་བདུན་འདི་འདྲ་ཅིག་བར་ལ་ཡར་བསྡད་ཀྱི་ཡོད་པའི་བཟོ་ལྟ་ཞིག་འདུག་ཨ་དེ་ནས་ཁཱ་ཝུན་ཀྲི་ཟེར་དེ་ཁོ་རང་སོ་སོས་སྲིད་དོན་ཚོགས་པ་བཙུགས་བྱས་ཁོ་རང་ལ་ཡང་བརྒྱ་ཆ་བཅུའི་གཡས་གཡོན་ཏོག་ཙམ་ཡོད་པ་འདྲ། ཨ་ད་ལྟ་དེ་ཚོང་པ་དེ་ཀོ་ཐའེ་མིང་ཟེར་མཁན་དེ་ཁོ་རང་ད་ལྟ་སྲིད་འཛིན་གྱི་འོས་མི་ཡིན་ཟེར་ལངས་ནས་ཕལ་ཆེར་ཟླ་བ་ད་གཅིག་གཉིས་ཙམ་ལས་ཕྱིན་མེད་ཁོ་རང་ལ་བརྒྱ་ཆ་ཕལ་ཆེར་བདུན་ཙམ་བརྒྱད་ཙམ་དགུ་ཙམ་འདི་ལ་ཡང་རྒྱབ་སྐྱོར་བྱེད་ཉན་ཡོད་ས་རེད། བྱས་བྱས་ད་ལྟ་ཁོ་ཚོ་ཚང་མ་ལོག་ལ་ཡ་རེ་བ་ཏོག་ཙམ་ཡོད་མ་ཟད་སུ་ཡོད་འོས་བསྡུ་དེ་ནས་མར་ཕྱིར་འཐེན་བྱས་པ་དང་དེ་འདྲས་བྱུང་བ་ཡིན་ན་ཁོ་རང་ལ་ཡ་རྒྱབ་སྐྱོར་བྱེད་ཉན་མི་དེ་ག་དེ་ཡིན་ན་འོས་མི་གཞན་པ་ཅིག་ལ་ཡ་གཡུག་གི་ཡོད་པ་སོང་ཙང་ཁོ་ཚོ་ཚང་མ་ལོག་ད་རེང་གི་འོས་འདེམས་འདི་ནང་ལོགས་ལ་ནུས་པ་ཆེན་པོ་ཡོད་ཉན་ཅིག་ལ་ཡ་ངོས་འཛིན་བྱས་བྱས་ཡིན་ན་ཚང་མ་ལོག་གིས་རྒྱུན་དུ་ད་རེང་གི་འོས་འདེམས་འདི་བཤད་པའི་སྐབས་ལ་ཡ་རྒྱུན་དུ་ནས་བཤད་བསྡད་ཡག་གི་གཙོ་བོ་དེ་ད་འོས་མི་བཞི་པོ་དེ་དེ་འདྲས་གནས་པའི་བཟོ་འདྲ་འདུག་དམངས་གཙོ་ཡར་ཐོན་སྲིད་དོན་ཚོགས་པའི་ལའེ་ཆིང་ཏེ་ཟེར་མཁན་དེ་ངོ་སྤྲོད་ཞུས་པ་ཡིན་ན་ད་ག་རེ་ཟེར་ན་ཁོ་རང་ལ་ཡག་ཐའེ་ཝན་ནང་ལོགས་ད་ལྟ་འདུག་སྟེ་རྒྱབ་སྐྱོར་བྱེད་མཁན་མང་ཤོས་ཡོད་རེད་རེ་བ་ཆེ་ཤོས་ཡོད་རེད་དེ་མ་ཟད་ཁོ་རང་སྲིད་འཛིན་ལ་འོས་འདེམས་བྱུང་བ་ཡིན་ན་ད་ཐའེ་ཝན་དམངས་གཙོར་ཕྱིན་པ་ནས་ད་ལྟ་བར་དུ་ངས་ད་གིན་ཞུས་པ་འདུག་ཞེས་བྱས་ཡིན་སྤྱིར་བཏང་བྱས་ན་ལས་དུས་གཉིས་གཉིས་བཟོ་བྱས་སྲིད་དོན་ཚོགས་པ་གོ་མིན་ཏང་དང་དམངས་གཙོ་ཡར་ཐོན་སྲིད་དོན་ཚོགས་པའི་བར་དུ་ལ་གཅིག་གིས་ལས་དུས་ཐེངས་གཉིས་བྱས་ལོ་བརྒྱད་ཕྱིན་པའི་རྗེས་ལ་ཡང་སྲིད་དོན་ཚོགས་པ་གཞན་པ་དེ་ལ་ཡར་དབང་ཆ་དེ་ག་ཕར་རྩིས་སྤྲོད་བྱས་པའི་བཟོ་བྱས་དེ་འདེགས་སུ་བསྡུར་བྱུང་ཡོད་རེད་ཕར་ཚུར་སྤྲད་རེས་བྱས་པའི་བཟོ་བྱས་བྱས་གལ་སྲིད་ད་རིང་གི་འོས་འདེམས་འདི་ནང་ལོགས་ལ་ལའེ་ཆིང་ཏེ་ལ་རྒྱལ་ཁ་ཐོབ་པ་ཡིན་ན། ད་དམངས་གཙོ་ཡར་ཐོན་སྲིད་དོན་ཚོགས་པ་དེ་འདས་པའི་ལོ་བརྒྱད་ནང་ལོགས་འཛིན་སྐྱོང་བྱས་པའི་རྗེས་ལ་ད་དུང་མུ་མཐུད་བྱས་ད་གཞུང་འཛིན་སྐྱོང་བྱེད་ཡག་གི་ཐོབ་ཐང་དེ་རག་པ་དེ་གསར་པ་ཆགས་ལ་ཆབ་སྲིད་ཐོག་ནས་ངས་བྱས་ན་དོན་སྙིང་ཆེན་པོ་ཞིག་རང་རེད་བསམ་གྱི་འདུག་ད་ཁོ་རང་གི་བསམ་བློ་བཏང་སྟངས་དང་དེ་འདྲས་ཀྱི་ཐོག་ལ་ཡང་ཐའེ་ཝན་གྱི་འོས་བསྡུའི་ལས་འགུལ་བྱ་བའི་སྐབས་ཏུ་ཡང་གཏམ་བཤད་བྱས་པའི་དུམ་བུ་ཆུང་ཆུང་ཞིག་སྲིད་ཡན་ཅད་ཡིན་ན་དུམ་བུ་འདི་ནས་ཡིན་ན་སྤྱིར་བཏང་ཡིན་ན་ད་ཆབ་སྲིད་ཀྱི་ལངས་ཕྱོགས་སོགས་རེད་དེ་ཚོ་ཡིན་ན་མཚོན་ཐུག་འདུག་བསམ་དུས་ཨ་ལེ་ཏི་ཞི་སེ་ན་ད། ཐའེ་ཝན་ཡོ་ཐུག་ཏི་ཡོ་རན་མིན་ཏིང་ཆི་གའི་ཞོན་ཀེ་ཅི་ཙང་ཧྥུ་ཛི་ཞིན་ཀོང་ཆོན་ལི་ཧྥུ་རན་མིན་སི་སི་སང་ཡི་ཅིང་སི་གི་ཙུའུ་ཆོན་ཏུའུ་ལི་རི་གོ་ཅང་ཧྥུ་པི་ལིང་ཞིང་ཞོན་པུ། ད་སྐུ་ཞབས་བླ་ཞིན་ཏེ་གཏམ་བཤད་འདི་ནང་གསུང་ཡ་བྱས་པ་ནི། ཐའེ་ཝན་ནི་རང་གི་ས་ཆ་ཡོད་པ་དང་མི་དམངས་ཡོད་པ་མ་ཟད་དུས་ཐོག་ཏུ་མི་དམངས་ཚོས་རང་གི་སྲིད་གཞུང་འདེམས་བསྐོ་བྱས་ནས་ལུགས་མཐུན་གྱི་གཞུང་འཛིན་སྐྱོང་བྱེད་ཀྱི་ཡོད་པས། དོན་དངོས་ཐོག་ལ་ཡང་ཐའེ་ཝན་ནི་བདག་དབང་ལྡན་པ་དང་རང་བཙན་རྒྱལ་ཁབ་ཞིག་ཡིན་པས་ང་ཚོས་ཐའེ་ཝན་དེ་ཟུར་དུ་རང་བཙན་ཡིན་ཞེས་གསལ་བསྒྲགས་བྱེད་དགོས་ཀྱི་ཡོད་མ་རེད་ཞེས་བྱས་ཁོ་རང་གིས་གཙོ་བོ་འདི་འདྲ་གསུངས་བཞག། ཚང་མའི་མཁྱེན་གསལ་རེད་དམངས་གཙོ་ཡར་ཐོན་སྲིད་དོན་ཚོགས་པ་ཟེར་དེ་མ་གཙང་ད། ད་ཡོད་ཀྱི་སྲིད་འཛིན་ཚ་ཡིན་ཝུན་གྱིས་ཡིན་ན་ག་དུས་ཡིན་ནའི་བྱེད་སྟངས་ཞི་འཇམ་པོ་བྱས་བྱས་ཐའེ་ཝན་ལམ་སང་རང་བཙན་བྱེད་ཡག་གི་འདི་གསལ་བསྒྲགས་བྱེད་ཀྱི་མེད་ཟེར་ཅིག་རང་གསུང་གི་རེད་དེ་ལ་ཡིན་ནའི་སྤྱིར་བཏང་ད་ལྟའི་ཐའེ་ཝན་ནང་ལོགས་ཀྱི་ད་སྲིད་དོན་ཚོགས་པ་ཚང་མའི་ནང་ལོགས་ནས་འདུག་སྟབས་ཡིན་ན་དམངས་གཙོ་ཡར་ཐོན་སྲིད་དོན་ཚོགས་པ་དེ་ཡིན་ན་ཐའེ་ཝན་རང་བཙན་བྱེད་ཡག་འདོད་པ་ཡོད་པ་དང་ད་རང་བཙན་དངོས་གནས་བྱས་པ་ཡིན་ན་དམག་འཁྲུག་ལང་ཡག་ཉེན་ཁ་རེད་པ་དེ་འདྲས་ཀྱི་ཆ་རྐྱེན་འོག་ལ་ཡ་བྱེད་མ་ཐུབ་པ་མ་གཏོགས་གལ་སྲིད་གོ་སྐབས་རེ་བཤད་ཅིག་བྱེད་སར་འབྱོར་པ་ཡིན་ན་ཨན་ཐའེ་ཝན་རང་བཙན་བྱེད་ཡག་གི་འདོད་པ་ཡོད་པ་དང་ད་ག་ནང་བཞིན་གྱི་ཨ་མེ་རི་ཁ་དང་ཐག་ཉེ་བ་བྱས་བྱས་ཨ་མེ་རི་ཁའི་དམག་གི་སྟོབས་ཤུགས་ལ་བརྟེན་ནས་མ་གཏོགས་ཨན་ཐའེ་ཝན་དེ་ནི་རྒྱ་ནག་གིས་བཙན་བཟུང་བྱེད་ཀྱི་རེད་བྱས་བྱས་ཡིན་བསམ་བློའི་ལྟ་བ་དེ་ཚོ་ཤུགས་ཆེན་པོ་ཡོད་མ་ཟད་རྒྱ་ནག་གཞུང་གི་ངོས་ནས་བྱས་པ་ཡིན་ནའི་ད་ཐའེ་ཝན་གྱི་དམངས་གཙོའི་འོས་འདེམས་དེ་ཚོ་ལ་ཡ་དེ་སྔོན་ལ་ཡ་ཞུ། རྒྱ་ནག་གིས་ཐེ་ཇུས་བྱེད་ཐབས་བྱས་བྱས་མི་ཤུགས་གོ་མཚོན་ལྟ་སྟངས་བྱས་པ་ད་དེ་ཚོ་གང་གི་བློ་ལ་ཡ་ཁོ་ཚོའི་འབྲས་བུ་དེ་ངན་པ་བྱུང་བ་སོང་ཙང་ད་རེས་གལ་སྲིད་ཕྲན་བུ་ཅིག་མ་ཞི་འཇམ་ཅིག་བལྟས་བྱས་བལྟས་བྱས་བསྡད་ཡོད་དེ་ལ་ཡིན་ནའི་སེམས་ཀྱི་གདིང་ནས། རྒྱ་ནག་ངོས་ནས་བྱས་པ་ཡིན་ན་ད་མཐོང་འདོད་མེད་པ་ཆེ་ཤོས་དེ་ཡིན་ན་དམངས་གཙོ་ཡར་ཐོན་སྲིད་དོན་ཚོགས་པའི་འོས་མི་ལའེ་ཆིང་ཏེར་རྒྱལ་ཁ་མ་ཐོབ་ཡག་ལ་ཡག་ད་རེ་བ་ཕལ་ཆེར་ཆེ་ཤོས་བཅངས་བྱས་བསྡད་ཡོད་བསམ་གྱི་འདུག་ལའེ་ཆིང་ཏེ་ནི་ཁོ་རང་ཡིན་ན་སྨན་པ་ཅིག་རེད་བཞག་སྨན་པ་རང་བྱས་བྱས་རྒྱུན་རིང་པོ་ཕྱིན་པའི་རྗེས་ལ་ཡིན་ན་ད་དམངས་གཙོ་ཡར་ཐོན་སྲིད་དོན་ཚོགས་པའི་ནང་ལོགས་ལ་དོ་སྣང་ཆེན་པོ་བྱེད་ཡག་འགོ་བཙུགས་བྱས། དང་པོ་དེ་ཐའེ་ཝན་གྱི་ཐའེ་ནན་གྲོང་ཁྱེར་ཟེར་བ། འདིའི་སྤྱི་ཁྱབ་ལ་ཡང་འོས་འདེམས་བྱུང། དེའི་རྗེས་ལ་ཡང་སྲིད་འཛིན་ཚ་ཡིན་ཝུན་སྲིད་འཛིན་གནང་བའི་རྗེས་ལ་ཡང་ཐའེ་ཝན་གྱི་སྲིད་བློན་ལ་ཡང་བསྐོ་གཞག་གནང་བ་རེད། དེ་ནས་ཡིན་ན་སྲིད་འཛིན་ཚ་ཡིན་ཝུན། ཐེངས་མ་གཉིས་པ་དེ་འོས་འདེམས་བྱས་པའི་སྐབས་དེ་དང་པོ་དེ་ཡིན་ན་སྲིད་འཛིན་ཚ་ཡིན་ཝུན་དང་ཁོ་གཉིས་གཉིས་འགྲན་རྩོད་བྱས་བྱས་ཁོ་རང་སྲིད་འཛིན་རང་བྱེད་ཡག་གི་འདོད་པ་བྱས་པ་ད་དེ་ལ་ཡིན་ན་ཐ་མ་དེ་དམངས་གཙོ་ཡར་ཐོན་སྲིད་དོན་ཚོགས་པའི་ནང་ཁུལ་ལ་ཡང་སྲིད་འཛིན་ཚ་ཡིན་ཝུན་དམངས་གཙོ་ཡར་ཐོན་སྲིད་དོན་ཚོགས་པའི་སྲིད་འཛིན་གྱི་འོས་མི་ལ་ཡང་འདེམས་ཐོན་བྱུང་བའི་རྗེས་ལ་ཡིན་ན་ད་ལོ་བཞིའི་གོང་ལ་བཞུགས་སྒར་ཐའེ་ཝན་ནས་ཁོ་རང་ཡིན་ན་སྲིད་འཛིན་གཞོན་པའི་ཁོངས་སུ་ལངས་བྱས་ཡིན་ན་ད་འདས་པའི་ལོ་བཞིའི་ནང་ལོགས་ལ་ཡང་ཐའེ་ཝན་གྱི་སྲིད་འཛིན་གཞོན་པ་གནང་བྱས་བསྡད་ཡོད་རེད། ངས་ཁོ་རང་བཀའ་མོལ་གནང་བ་དང་དེ་འདྲ་མང་པོ་ཞིག་མཐོང་སོང་ལྷག་པར་དུ་ཟླ་བ་གཅིག་གཉིས་ཀྱི་གོང་ལ་ཡང་ཨ་མི་རི་ཀ་ཕེབས་རྗེས་ཐོག་གཏམ་བཤད་མང་པོ་བྱས་སོང་ང་སྤྱིར་བཏང་མི་གཤིས་རྒྱུད་ཅིག་གི་འཇམ་པོ་དང་སྐད་ཆ་བཤད་དུས་དུ་དུ་ཟབ་ཟོབ། མི་ཚང་མ་ལོགས་ལ་ཡང་ཅིག་ཞི་བའི་ཐོག་ནས་བྱས་གུས་གུས་ཞུམ་ཞུམ་བྱེད་ཉན་གྱི་ཅིག་མི་ཡིན་མདོག་ཁ་པོ་རེད་ཞི་བའི་ཐོག་ད་ཅིག་ཧོབ་དེ་ཁར་བལྟས་པའི་མཐོང་སྣང་བལྟས་པ་ཡིན་ན་ད། གལ་སྲིད་ཁོ་རང་སྲིད་འཛིན་ལ་ཡང་འོས་བསྡུ་བྱུང་བ་ཡིན་ན་ད་ལྟ་སྲིད་འཛིན་ཚའེ་ཡིན་ཝེན་གྱི་ལངས་ཕྱོགས་ད་ག་རང་གཅིག་པ། ལམ་ཁ་འདིའི་ཐོག་ལ་ཡང་མུ་མཐུད་བསྐྱོད་རྒྱུ་ཡིན་ཞེས་བཤད་རྗེས་ཡིན་ན་ཁོ་རང་གིས་ཤུགས་ཆེན་པོ་བྱས་ལབ་བཞག། དེ་ནས་ཡིན་ན་གོ་མིན་ཏང་སྲིད་དོན་ཚོགས་པའི་ད་སྲིད་འཛིན་འོས་མི་ཧོའུ་ཡོའུ་ཡི་ཟེར་ཉན་དེ་ཁོ་རང་ཡང་དམིགས་བསལ་ཅིག་རེད་བཞག་ག་རེ་ཟེར་ན་ཨ་ད་ཧོའུ་ཡོའུ་ཡི་ཟེར་ཉན་དེ་ཐོག་མར་ཆབ་སྲིད་ནང་ལ་ཞུགས་འདེད་བྱས་ཏེ་དང་པོ་དེ་དམངས་གཙོ་ཡར་ཐོན་སྲིད་དོན་ཚོགས་པའི་སྲིད་འཛིན་ཁྲེན་ཧྲུའེ་པེན་སྲིད་འཛིན་བྱས་པའི་རྗེས་ཀྱི་སྲིད་འཛིན་ཁྲེན་ཧྲི་པེན་གྱིས་ཁོ་རང་གཞུང་ནང་ལོགས་ལ་ཡང་གནད་ཡོད་ཀྱི་གོ་གནས་བསྐོ་འཇོག་གི་མི་ཅིག་རེད་བཞག་དེ་འདྲ་སོང་ཙང་ཁོ་རང་དམངས་གཙོ་ཡར་ཐོན་སྲིད་དོན་ཚོགས་པ་དང་ཞེ་དྲག་གི་འབྲེལ་བ་ཉེ་པོའི་དེ་འདྲ་ཅིག་རེད་བཞག་ད་སྔན་མ་ཡིན་ན་ད་ད་རེས་ཀྱི་ཚེ་གོ་མིན་ཏང་ནང་ལོགས་ཀྱི་ད་གལ་ཆེའི་མི་སྣ་ཆགས་བསྡད་ཡོད་རེད། ལས་རིགས་ཐོག་ནས་བཤད་པ་ཡིན་ན་དང་པོ་འགོ་ཚུགས་དུས་འཁོར་ནས་བདེ་འཇགས་ཀྱི་ལས་ཁུངས་དེའི་ནང་ལོགས་ལ་ཡང་ཉེན་རྟོག་མི་སྣ་བྱས་ཉེན་རྟོག་མི་སྣའི་དཔོན་པོ་བྱས་དེ་འདྲ་བྱས་བྱས་ཡིན་ན་ཐའེ་ཝན་ནང་ལོགས་མང་ཆེ་ད་ཉེན་རྟོག་གི་ལས་ཀ་ད་བྱས་བྱས་སྲིད་འཛིན་ཁྲེན་ཧྲི་པེན་སྐབས་ལ་ཡང་ཁོ་རང་ལ་ཡང་གཞུང་གི

ཨེམ་ཆི་ཅིག་རེད་བཞག་ད་ད་རིང་དེ་འོས་མི་བཞིའི་ནང་ལོགས་ལ་ཡང་ཨེམ་ཆི་གཉིས་འདུག་སྨན་པ་གཉིས་བྱས་ཙང་དེ་མང་པོ་ཞིག་ཅིག་རེད་པ་ཁོ་རང་སྔན་མ་སྨན་པ་བྱས་རྗེས་ལ་ཡང་སྲིད་དོན་གྱི་ནང་ལོགས་ལ་ཡང་ཞུགས་བྱས། དེའི་སྔོན་ལ་ཁོ་རང་བེར་དུ་རྒྱུན་དུ་འཁོར་ནས་ཡིན་ན་དམངས་གཙོ་ཡར་ཐོན་སྲིད་དོན་ཚོགས་པའི་ནང་ལོགས་ལ་ཡང་འབྲེལ་བ་ཞིག་ཉེ་པོ་ཡོད་མ་ཟད་ཕ་གིའི་ནང་ལ་ཡང་ལས་ཀ་ཞིག་ཅིག་བྱས་ཁོ་ཚོ་མཉམ་དུ་ཚོགས་ཉན་དེ་རེད་བཞག་ཨང་ཡིན་ནའི་ལས་ད་ཁོ་རང་ཐའི་པེ་གི་སྤྱི་ཁྱབ་ལ་ཡང་འོས་འདེམས་བྱུང་བའི་རྗེས་ལ་ཡང་ཨང་ག་ལེ་ག་ལེ་ཡིན་ན་དམངས་གཙོ་ཡར་ཐོན་སྲིད་དོན་ཚོགས་པ་དང་ཐག་རིང་རིང་རིང་བཏང་བྱས་ཨང་མཐའ་མ་དེ་ད་ལྟ་དེ་མིན་ཀྲུང་ཏང་ཟེར་ཉན་དེ། མི་མང་གི་སྲིད་དོན་ཚོགས་པ་ཟེར་ཉན་དེ་བཙུགས་བྱས། ད་སྲིད་དོན་ཚོགས་པ་དེ་བཙུགས་རྗེས་མི་མང་པོ་ཅིག་གིས་སྐྱོན་བརྗོད་ཟེར་ནའི་མི་འདུག་བཤད་བརྗོད་ཟེར་ནའི་མི་འདུག་ཅིག་འགྲོ་ཡ་ག་རེ་ཟེར་ན། ཁོ་རང་གི་སྲིད་དོན་ཚོགས་པ་དེ་མི་གཅིག་གི་སྲིད་དོན་ཚོགས་པ་རེད་ད་ལྟ་ཁོ་རང་ག་རེ་བྱས་བྱས་ཡིན་ས་རེད་ཁོ་རང་ལ་ཡ་ད་རེས་ཀྱི་ཚེ་ཐའེ་ཝན་ནང་ལོགས་རྒྱབ་སྐྱོར་བྱེད་ཉན་དེ་ངེས་ཅན་ཅིག་ཡོད་ས་རེད་ལྷག་པར་དུ་ཁྱོ་ག་དེ་ཚོའི་ནང་ལོགས་ལ་ཡ། 我的两岸政策就是台湾自主、 两岸和平。
我会在确保台湾人民保有现有的民主、 自由、 政治体制和生活方式之下来跟对岸交流对话། ཁ་ཝུན་ཀྲེ་གིས་གསུང་ཡ་བྱས་ན་ངས་རྒྱ་ནག་སྐམ་ས་ཆེན་པོར་འཛིན་པའི་སྲིད་ཇུས་འདི་ནི་ཐའེ་ཝན་རང་སྲུང་དང་ཕྱོགས་གཉིས་བར་ཞི་བདེ་མཉམ་གནས་བྱེད་རྒྱུ་དེ་ཡིན། ངས་ཐའེ་ཝན་མི་དམངས་ལ་ད་ཡོད་ཀྱི་དམངས་གཙོ་རང་དབང་གི་ལམ་ལུགས་ཡོད་པ་འདི་རྒྱུན་སྐྱོང་འགན་ལེན་བྱས་པའི་ཆ་རྐྱེན་འོག་ལ་ཡིན་ན་རྒྱ་ནག་སྐམ་ས་ཆེན་པོ་དང་གྲོས་མོལ་བྱེད་རྒྱུ་ཡིན་ཅེས་གསུངས། བྱས་རྗེས་ཡིན་ན་ད་ངས་ད་གིན་ཞུས་པ་ནང་བཞིན་རེད་ཁོ་རང་ཡིན་ན་ད་འདི་གཉིས་གཉིས་ཀྱི་ད་བར་ལ་ཡིན་པ་བཟོ་འདྲ་འདུག་ཨ་ད་ཁ་ཝུན་ཀྲེ་ཟེར་ཉན་དེ་ཁ་སང་ཕལ་ཆེར་ཟླ་བ་གཅིག་གཉིས་ཀྱི་གོང་ལ་ཡ་ཨ་མི་རི་ཀའི་ནང་ཡོང་རྗེས་ང་ཚོའི་དེ་རླུང་འཕྲིན་ཁང་ནང་ལོགས་རྒྱ་སྐད་དེ་དེའི་ནང་ལོགས་ལ་ཡང་ཁོ་རང་ལ་ཡང་བཅར་འདྲི་ཞུ་ཡ་བྱས་ཡས་དེ་སླེབས་སོང། ད་ཁ་རི་ཁ་ཐུག་ཏུ་མི་གཅིག་སྲིད་དོན་པའི་ཟབ་ཚོར་བྱེད་མི་འདུག་ཁོ་རང་གསུང་ཡ་བྱས་པ་ཡིན་ན་དམངས་གཙོ་ཡར་ཐོན་སྲིད་དོན་ཚོགས་པ་དེ་ཚོ་ད་རྒྱ་ནག་ལ་བསྙད་འདོགས་ཀྱིས་དམག་བསླང་ཡའི་ཉེན་ཁ་འདུག་གོ་མིན་ཏང་དེ་ཚོ་ནི་ད་རྒྱ་ནག་དམག་རྒྱག་གི་རེད་བསམ་བྱས་ཞེད་བྱས་བསྡད་བྱས་ཡིན་ན་ག་གེ་བྱེད་ནུས་ཀྱི་མི་འདུག་ད་ཁོ་རང་ཡིན་ན་དམག་བསླང་ཉན་བསྡད་མེད་ཡིན་ན་དམག་རྒྱག་གར་ཡོང་ན་ཞེད་ཀྱི་མི་འདུག་ངས་དམག་དེ་ཡིན་ན་གདོང་ལེན་བྱེད་ཀྱི་ཡིན་ཟེར་བྱས་བྱས་ཁོ་རང་གིས་དེ་འདྲའི་རྣམ་པ་ཨ་དེ་འདྲ་ཞེས་བྱས་བྱས་བྱས་ཡིན་ན་ད་ཡིན་ན་ལས་ངས་ད་གིན་ཞུས་པ་ནང་བཞིན།

ད་ཀོ་ཐའི་མིང་ཟེར་མཁན་དེ་ཡིན་ན་ཁོ་རང་ཚོང་པ་ཞིག་རེད་ད་ཀོ་ཐའི་མིང་གི་ཧྥུ་ཧྲི་ཁང་ཟེར་མཁན་དེ Foxconn ཟེར་ཡག་ད་དེ་བས་བཟོ་གྲྭ་ཆེན་པོ་ཞིག་བྱས་དང་པོ་དེ་ཡིན་རྒྱ་ནག་ལ་ཡོང་རྒྱ་ནག་ལ་ཡོང་རྗེས་ཧྲེན་ཀྲིན་ལ་ཡང་བཟོ་གྲྭ་དང་པོ་བཙུགས་བཙུགས་པའི་རྗེས་ལ་ཡ་དར་རྒྱས་ད་ཕལ་ཆེན་ཁོང་ཚོ་བས་བཟོ་པ་འབུམ་ཕྲག་མང་པོ་ཡོད་ས་རེད་ད་ལྟ་དེ་བ་པང་ཀུ་ཤུ་རྟགས་ཅན་གྱི computer གློག་ཀླད་ཡིན་ནའི་རེད་ད་ང་ཚོ་ལག་པར་ཁྱེར་ཡག་གི iPhone ཟེར་དེ་ཡིན་ཚང་མ་བྱས་ཁོང་ཚོ་དེ་ནས་བཟོ་གི་ཡོད་རེད

ཨ། དེའི་སྔོན་གྱི་སྲིད་འཛིན་འོས་འདེམས་འདིའི་སྐབས་ལ་ཡ། ཁོ་རང་གི་སྲིད་འཛིན་གྱི་འོས་མིའི་ནང་ལོགས་ད་གོ་མིན་ཏང་སྲིད་དོན་ཚོགས་པའི་ནང་ལོགས་ལ་ཡ་འོས་མི་ལངས་བྱས་ཡིན་ན་ཐབས་ཤེས་བྱས་པ་རེད་དེ་བྱས་པའི་སྐབས་དེ། ཁོ་རང་གི་བཟོ་ཚོང་ལས་ཁང་འདིའི་གོ་གནས་ནས་མར་དགོངས་པ་ཞུས་མཐའ་མ་དེ་གོ་མིན་ཏང་གི་འོས་མིའི་ཐོབ་ཐང་དེ་རག་ཡོད་མ་རེད་ད། ད་རིང་གི་འོས་བསྡུ་འདི་ནང་ལོགས་ལ་ཁོ་རང་འབད་བརྩོན་བྱས་པའི་རྗེས་ལ་གོ་མིན་ཏང་སྲིད་དོན་ཚོགས་པའི་ནང་ལོགས་ལ་འོས་ཤོག་འཕངས་པའི་སྐབས་དེ་ཧོའུ་ཡོ་ཡི་ཟེར་མཁན་དེ་ལ་ཐོབ་ཁོ་རང་ལ་ཕམ་ཉེས་བྱུང་བ་རེད་ཕམ་ཉེས་བྱུང་པའི་རྗེས་དེ་ཨ་ནི་ད་ཀོ་ཐའི་མིང་གིས་ད་ཁོ་རང་སྲིད་དོན་ཚོགས་པ་ག་གེ་མེད་པ་བྱས་ཁོ་རང་སྒེར་གྱི་ཐོག་ནས། ཨ་སྲིད་འཛིན་འོས་བསྡུ་ནང་ཞུགས་ཀྱི་ཡིན་ཟེར་བྱས་ད་ཁོ་རང་སྒེར་འོས་ཆེན་པོ་བྱས་རྒྱབ་སྐྱོར་བྱེད་མཁན་དེ་ངེས་ཅན་བྱེད་རྒྱུ་ཙམ་པ། སྲིད་འཛིན་འོས་བསྡུའི་ནང་ལོགས་ལ་ཡང་འགྲན་རྩོད་བྱེད་ཡག་གི་ནུས་པ་དེ་ཡོད་བྱས་ཡིན་ན་ད་ད་ལྟ་རྒྱུན་དུ་འཁོར་ནས་མི་ཚང་མ་ལོག་གི་ངོས་ནས་ཐོབ་ཡག་གི་རེ་བ་དེ་ཕལ་ཆེན་ཆེན་པོ་ཡོད་ས་མ་རེད་དེ་རྒྱུན་དུ་འཁོར་ནས་མི་བཤད་བསྡད་ཡག་གི་འོས་མི་གཅིག་ཆགས་བྱས་བསྡད་ཡོད་རེད་ཀོ་ཐའི་མིང་ད་རིང་འོས་མི་བཞིའི་ནང་ལོགས་ནས་ཕལ་ཆེན་རྒྱ་ནག་དང་ད་འབྲེལ་བ་ཉེ་ཤོས་ཀྱི་མི་དེ་ཕལ་ཆེན་ཆགས་བསྡད་ཡོད་རེད་བསམ་ས་རེད་འདུག་དཔེར་བྱས་བཤད་ན་ཁོ་རང་གིས་དེ་འོས་བསྡུའི་སྐབས་ཀྱི་གཏམ་བཤད་བྱས་པའི་དེ་དུམ་བུ་དེ་ཞིག་བསྟན། གཏམ་བཤད་འདི་ནས་ཚང་མ་ལོག་གིས་ཁོ་རང་གིས་ཆབ་སྲིད་ལངས་ཕྱོགས་དང་རྒྱ་ནག་འཛིན་པའི་སྲིད་བྱུས་དེ་མཐོང་ཐུག་བསམ་བསམ་རེད་འདུག། ཐའེ་ཝན་རྒྱལ་རབས་པོ་ནང་ཚང་བའི་དབུ་དཀར་ལན། ཝེ་རྒྱལ་རབས་པོ་ཝེ་རང་ཐའེ་ཝན་ཚང་བའི་ཤ་ཡི་དབུ་དཀར་ལན། ཀོ་ཐའེ་མིང་གསུང་ཡ་ཆབ་ན་ཐའེ་ཝན་ངེས་པར་དུ་ཡུ་གུན་མ་ཆབ་བྱེད་དགོས། ངས་ཀྱང་ཐའེ་ཝན་ག་དུས་ཡིན་ན་ཡང་ཡུག་རེན་གཉིས་པ་དེ་ཆགས་བཅུག་གི་མིན་ཅེས་བྱས་གསུངས་ཤག། ཁོ་རང་གིས་ཡིན་ན་ད་དེ་ད་རིང་འོས་བསྡུ་འདི་ནང་ལ་ཡ་གཙོ་བོ་བཤད་ག་རེ་འདུག་ཟེར་ན་ད་དམངས་གཙོ་ཡར་ཐོན་སྲིད་དོན་ཚོགས་པ་ཡིས་མུ་མཐུད་བྱས་ཡིན་ན་ཐའེ་ཝན་གྱི་འཛིན་སྐྱོང་བྱེད་བྱེད་ཐའེ་ཝན་གྱི་གཞུང་བྱེད་བྱེད་སྲིད་གཞུང་དེ་འཛིན་བྱས་བསྡད་པ་ཡིན་ན་ཨ་རྒྱ་ནག་ལ་སྙད་རྐོ་བྱས་མཐའ་མ་དེ་རྒྱ་ནག་གིས་ཨ་ཐའེ་ཝན་ལ་ཡང་དམག་འཁྲུག་བརྒྱབ་བྱས་བཙན་འཛུལ་བྱེད་རྒྱུའི་ཉེན་ཁ་ཞེ་དྲག་ཡོད་རེད། བྱས་ཙང་ཐའེ་ཝན་དེ་ཡིན་ན་དམག་འཁྲུག་ནང་ལོགས་ནས་སྐྱོབ་དགོས་ཀྱི་ཡོད་པ་ཡིན་ན་ཨ་ཡིན་གཅིག་མིན་གཅིག་ཁོ་རང་ལྟ་བུའི་སྲིད་འཛིན་ཞིག་དགོས་ཀྱི་རེད་ཁོ་རང་གིས་རྒྱ་ནག་དང་སྐད་ཆ་བྱས་བྱས་ད་ཞི་བདེ་བསྐྲུན་ཐབས་བྱེད་ཀྱི་ཡིན་ཟེར་བྱས་ལབ་ཤག་ཀོ་ཐའི་མིང་ཟེར་མཁན་དེ་ད་རྒྱ་ནག་ལ་ཡ་གཅིག་ཞེན་ཁོག་ཡོད་མཁན་ཟེར་ནས་མི་འདུག་རྒྱ་ནག་གིས་དམག་འཁྲུག་བྱས་མེད་བསམ་བློ་འཚབ་བྱེད་མཁན་གྱི་ད་མི་མང་པོ་ཞིག་རག་ཡོང་གི་རེད་པ་དེ་ཚོའི་ངོས་ནས་བཤད་ན་ཁོ་རང་ལ་ཡ་ད་རྒྱབ་སྐྱོར་བྱེད་མཁན་ད་དེ་འདྲ་མང་པོ་ཅིག་ཡོད་པ་ད་ད་རིང་གི་ད་འོས་མི་བཞི་དེའི་བར་ལ་ཡ་འཁྲུག་པ་བྱུང་པའི་སྐབས་དེ་གསར་འགྱུར་བྱུང་བ་ད་ཉེ་མ་གཉིས་གསུམ་ཅིག་གི་གོང་རང་ཡིན་པའི་ཕལ་ཆེན་རྒྱ་ནག་གིས་ཡ་ད Global Times ཟེར་མཁན་གསར་ཤོག་ཧོན་ཆིའུ་ཧྲི་པའོ་ཟེར་མཁན་དེས་གནས་ཚུལ་ཞིག་སྟོན་བྱས་ཡིན་ན། ད་རྒྱ་ནག་ནང་ལོགས་ལ་ཡང་ཧྥུ་ཧྲི་ཁང་ཟེར་མཁན་དེའི་བཟོ་གྲྭ་མང་པོ་ཞེ་པོ་ཅིག་ཡོད་རེད་པ་བྱས་ཙང་བཟོ་གྲྭ་ཁ་ཤས་ཅིག་ལ་ཡ་ཨ་ནི་ད་ལྟ་རྒྱ་ནག་གཞུང་གིས་ཁོ་ཚོས་ཁྲལ་ཡག་པོ་བརྒྱབ་མི་འདུག་ས་ཆ་བེད་སྤྱོད་བཏང་ཡག་དེ་ཚོའི་ཁྲིམས་འགལ་གྱི་ལས་ཀ་བྱས་ཤག་བྱས་ད་རིང་ཁ་སང་ཡིན་ན་རྩད་ཞིབ་བྱེད་ཡག་འདི་ནི་འགོ་བཙུགས་པ་རེད། འགོ་བཙུགས་ཡག་འདི། བརྡ་ལན་དེ་གཙོ་བོ་དེ་ཡིན་ན་ཀོ་ཐའི་མིང་ལ་བཏང་གི་ཡོད་རེད་ཟེར་བྱས་ཙང་ད་མི་མང་པོ་ཅིག་འདི་ཟེར་གྱི་རེད་ག་རེ་ཡིན་ཟེར་ན། གལ་སྲིད་ཀོ་ཐའི་མིང་གིས་ད་ལྟ་ནང་བཞིན་བྱས་བྱས། འོས་བསྡུ་འདི་ནང་མུ་མཐུད་བྱས་བསྡད་པ་ཡིན་ན། ཐའེ་ཝན་མི་མང་ནང་ལོག་ད་འོས་ཤོག་འཕངས་མཁན་ཕར་དུམ་བུར་ཅིག་བགོས་པ་ཡིན་ན་ད་རང་བཙན་རང་ད་འབད་རག་གི་ཡོད་ནའི་མེད་ནའི་སྤྱིར་བཏང་འདོད་པ་ཡོད་མཁན་དང་ལྷག་པར་དུ་ད་རྒྱ་ནག་དང་མཉམ་འབྲེལ་བྱས་ན་ད་ཁྱོན་འགྲིག་གི་མ་རེད་ཟེར་མཁན་གྱི། མི་མང་པོ་ཞེ་པོ་ཅིག་ཡོད་རེད་ད་འདི་ག་འདི་ད་སྤྱིར་བཏང་བྱས་པ་ཡིན་ན་དམངས་གཙོ་ཡར་ཐོན་སྲིད་དོན་ཚོགས་པ་ལ་ཡང་རྒྱབ་སྐྱོར་བྱེད་ཀྱི་ཡོད་པ་གཏན་འཁེལ་བ་རེད་དེ་མེད་པ་ཡིན་ན་ཁག་ཅིག་གིས་ཨ་འདི་ཁོ་ཝུན་ཀྲེ་ཟེར་མཁན་དེ་ཁོ་རང་ཡང་ཅིག་རྒྱ་ནག་ལ་སྟེའི་དྲག་པོ་བྱས་བྱས་བསྡད་མཁན་དེ་རེད་བ་འདི་གཉིས་བར་དུ་ལ་གི་ད་འཁེལ་འགྲོ་རྒྱུ་གཏན་འཁེལ་བ་རེད། ད་འདིའི་ལྷག་མ་དེ་རྒྱ་ནག་དང་འབྲེལ་བ་ཡར་བཏང་རྒྱ་ནག་དང་དམག་འཁྲུག་མ་བྱུང་བ་བྱེད་དགོས་ཀྱི་རེད་ཟེར་མཁན་ཅིག་ཡོད་རེད་བ་འདིའི་འོས་མི་དེ་ག་དེ་ད་བརྒྱ་ཆར་བཞི་ཡོད་པ་ཡིན་ན་ད་མི་དེ་ག་དེའི་གོ་མིན་ཏང་སྲིད་དོན་ཚོགས་པའི་འོས་མི་ཧོའུ་ཡོའུ་ཡི་དང་ཁོ་གཉིས་བགོ་བཤའ་ཐེབས་བྱས་ད་བགོ་བཤའ་ཐེབས་ནི་འོས་བསྡུའི་མཐའ་མའི་འབྲས་བུ་དེ་ལྟ་དུས་ཙམ་པ་ཁོ་གཉིས་ཉུང་འགྲོ་བ་དེ་འགྲོ་དུས་ཙམ་པ་ཡང་དམངས་གཙོ་ཡར་ཐོན་སྲིད་དོན་ཚོགས་པ་ལ་ཡང་རྒྱལ་ཁ་ཐོབ་ཡག་ལ་ཡང་དོན་དངོས་ཐོག་ལ་རོགས་རམ་བྱས་པའི་བཟོ་འདྲ་ཞིག་འགྲོ་གི་རེད་ཀོ་ཐའི་མིང་ཁོ་རང་རང་ལ་ཡང་ད་སྲིད་འཛིན་རག་ཡག་གི་རེ་བ་ཧ་ལམ། མེད་པར་ངོས་འཛིན་བྱེད་ཀྱི་ཡོད་རེད། དེ་འདྲའི་སོང་ཙང་རྒྱ་ནག་གཞུང་གིས། ཀོ་ཐའི་མིང་གིས་ད་རེའི་འོས་བསྡུ་དེ་ནང་ཞུགས་ཡག་ལ་འདོད་པ་མེད་པ་བྱས་རྗེས་ཕ་གི་རྒྱ་ནག་ནང་ལ་ཡོད་པའི། ཧྥུ་ཧྲི་ཁང། བཟོ་གྲྭ་དེ་ཚོ་ལ་ཡང་ཁོང་ཚོས་ཞིབ་བཤེར་བྱས་རྗེས་ད་རྙོག་གྲ་བཟོས་རྗེས་ཀོ་ཐའི་མིང་ལ་ཡང་བརྡ་ཞིག་བཏང་གི་ཡོད་རེད་བརྡ་བཏང་ཡག་དེ་ག་རེད་ཟེར་ན། ཀོ་ཐའི་མིང་ད་རེའི་འོས་བསྡུ་འདིའི་ནང་ལོག་ནས་མར་ཕྱིར་འཐེན་བྱས་པ་དགའ་གི་རེད་ཕྱིར་འཐེན་མ་བྱས་པ་ཡིན་ན་རྒྱ་ནག་དང་འབྲེལ་བ་ཉེ་རུ་བཏང་ཡག་གི་འདོད་པ་ཡོད་མཁན་གྱི་ཨེ་ནི་འོས་ཤོག་འཕངས་མཁན་མི་མང་དེ་ཚོ་ཅིག་དུམ་བུ་གཉིས་ལ་མར་བགོ་ཡག་བྱེད་འདུག་དེ་འདྲས་ཀྱི་ཨེ་ནི་བརྡ་ལན་བཏང་གི་ཡོད་རེད་ཅེས་མི་ཚོས་ཟེར་གྱི་ཡོད་རེད་ད་དངོས་གནས་དེ་ག་རེ་ཡིན་ནའི་མེད་ནའི་ད་ཀོ་ཐའི་མིང་ལ་ཡང་སྐྱོན་བརྗོད་དེ་ད་ག་རེ་མི་མང་པོ་ཅིག་གིས་ཁྱེད་རང་ནི་ཐའི་ཝན་གྱི་སྲིད་འཛིན་བྱས་པ་ཡིན་ན་བཟོ་གྲྭ་བཏུབ་ན་དེ་ག་དེ་རྒྱ་ནག་ནང་ཡོད་རེད་ཨ་འདི་དེ་རྒྱ་ནག་གིས་ག་འདྲས་བྱས་ནའི་འགྲིག་གི་མ་རེད་པས་ཅེས་ལབ་དུས་ཙམ་པ་ཁོ་རང་ཟེར་ཡག་དང་པོ་དེ་ཡིན་ན་ད་ང་བེད་དེ་བཟོ་གྲྭ་དེ་ནས་ཡིན་ན་དགོངས་པ་ཞུས་ཚར་ཨ་གཉིས་པ་དེ་ཡིན་ན། རྒྱ་ནག་གིས་གང་ལྟར་ངའི་སྲིད་བྱུས་འདི་ལ་དགའ་པོ་མ་བྱེད་ཅེས་ངའི་བཟོ་གྲྭ་དེ་ག་དེ་རྐང་མགོ་བསློགས་ཨ་ནི་རྒྱ་ནག་གཞུང་གིས་གཞུང་བཞེས་བཏང་བ་ཡིན་ནའི་ང་ཁྱད་པར་ཅིག་མི་འདུག་ང་དགོས་ཡག་མེད་ཟེར་ཅེས་ལབ་ཀྱི་ཡོད་རེད་ད་ལྟའི་སྤྱིར་བཏང་གནས་སྟངས་དེ་ནི་འདི་འདྲས་ཡིན་པའི་བཟོ་འདུག་ཐའེ་ཝན་གྱི་སྲིད་འཛིན་འོས་འདེམས་དེ་དམིགས་བསལ་ཡིན་ནི་གལ་ཆེན་པོ་ཆགས་ཡོད་ཞུ་དགོས་ཡག་གི་རྒྱུ་མཚན་ཅིག་རོབ་ཙམ་ཅིག་ད་མཐའ་མ་དེ་ཞུས་པ་ཡིན་ན་དང་པོ་དེ་ཚང་མས་མཁྱེན་གསལ་རེད་དེ་རིང་ཁ་སང་ནུབ་ཕྱོགས་རྒྱལ་ཁབ་ཨ་མི་རི་ཀས་གཙོ་བོ་བྱས་པའི་རྒྱལ་ཁབ་ནུབ་ཕྱོགས་དེ་ག་དང་རྒྱ་ནག་བར་དུ་ལ་ལ་ཡ་ད་འབྲེལ་བ་སྡུག་རུ་ཞེ་པོ་ཕྱིན། སྐབས་རེ་ཉེན་ཁ་ཆེན་པོ་ཞིག་ལ་ཆགས་བསྡད་ཡོད་རེད། ད་དེ་ཚོ་ཆགས་ཡག་གི་རྒྱུ་མཚན་ད་མང་པོ་ཞེ་པོ་ཅིག་ཡོད་ད་གཙོ་བོ་དེ་ཡིན་ན་སྲིད་འཛིན་ཞི་ཅིན་ཕིང་ལངས་ཕྱོགས་དང་བྱེད་སྟངས་དང་དེ་ཚོ་ཡིན་ན་གཙོ་བོར་བྱས་བྱས་ཡིན་ན་ཆགས་བསྡད་ཡོད་རེད་ད་ཡིན་ན་འདིའི་ནང་ལོགས་ནས། གནད་འགག་གལ་ཆེ་ཤོས་ཤིག་རྒྱུན་དུ་འཁོར་ནས་མི་ཚོས་ཡིན་ན་མངོན་གསལ་དོད་ཤོས་མཐོང་ཡག་ཅིག་ཡིན་ན་ད་ཐའེ་ཝན་གནད་དོན་ཆགས་བསྡད་ཡོད་སྲིད་འཛིན་ཞི་ཅིན་ཕིང་གི་ལས་ཀའི་བྱེད་སྟངས་དེ་ཚོ་ལ་ཡང་བློ་འཚབ་བྱེད་སའི་ཡུལ་ད་མང་པོ་ཞེ་པོ་ཅིག་ཡོད་ད་ལ་འདི་ནང་ལ་བློ་འཚབ་ཆེ་ཤོས་བྱེད་ཡག་དེ་ཡིན་ན། སྲིད་འཛིན་ཞི་ཅིན་ཕིང་གིས་ཨེ་ནི་ཐའེ་ཝན་ལ་ཡར་དམག་འཁྲུག་རྒྱབ་བྱས་ཕ་གི་བཙན་བཟུང་བྱེད་མི་ཡོང་བསམ་པའི་འདི་སེམས་ཁྲལ་སེམས་ཁྲལ་ཆེ་ཤོས་ཡིན་མ་ཟད་ཉེན་ཁ་ཆེ་ཤོས་ཅིག་བརྩི་གི་ཡོད་རེད་ལགས་འདི་འདྲས་ཡོང་སྲིད་པ་རེད་ཟེར་ཅེས་ལབ་ཀྱི་ཡོད་རེད། ད་འདི་འདྲས་གལ་སྲིད་ཡོང་སྲིད་པ་ཡིན་པ་ཡིན་ན་བསམ་བློ་བཏང་ན་དང། ད་ད་རེས་ཨེ་ནི་གིས་ཐའེ་ཝན་གྱི་སྲིད་འཛིན་འོས་འདེམས་དེ་ནང་ལ་ཡར་རྒྱལ་ཁ་ཐོབ་མཁན་གྱི་སྲིད་འཛིན་འདི་ད་ཕལ་ཆེར་ཚོད་དཔག་བྱས་ན་མ་འོངས་པའི་ལོ་བརྒྱད་ཀྱི་ཨེ་ནི་སྲིད་འཛིན་ཆགས་མདོག་ཁ་པོ་རེད་ཐའེ་ཝན་གྱི་འདི་མ་འོངས་པའི་ལོ་བརྒྱད་བསམ་བློ་བཏང་དུས་ཙམ་པ་ཞི་ཅིན་ཕིང་ཨེ་ནི་རྒྱ་ནག་གི་སྲིད་འཛིན་བྱས་རྗེས་ཨེ་ནི་ལོ་བཅུ་གཅིག་འགྲོ་གི་ཡོད་རེད་བ།

དེ་རིང་ད་ཐའེ་ཝན་མི་མང་ཚོས་སྲིད་འཛིན་དེ་འོས་མི་བཞི་པོ་འདིའི་ནང་ནས་སུ་གདམ་མིན་ཟེར་དོན་ཞིབ་ཅིང་གནད་འགག་ཆེན་པོ་ཆགས་བྱས་བསྡད་ཡོད་རེད་བྱས་རྗེས་ད་ང་ཚོས་ཡིན་ན་མུ་མཐུད་བྱས་ཡིན་ན་དེ་འོས་འདེམས་འདིའི་སྐོར་ལ་ཡང་རིམ་པས་བྱས་རྗེས་ངོ་སྤྲོད་ཞུ་གི་དེ་རིང་ང་ཚོའི་ལས་རིམ་ད་ག་མཇུག་བསྒྲིལ་གྱི་ཡིན་ཨ་ང་ཚོའི་ལས་རིམ་གསན་པར་ཐུགས་རྗེ་ཆེ་ཨ་ང་ཚོའི་ལས་རིམ་རྗེས་མ་གསན་རྒྱུ་མ་བརྗེད་གནང་རོགས།